ད་ལྟ་ཚོགས་ཞིང། ནི་བླ་མ་མཆོད་པ་ཚོགས་ཞིང་ཡིན་ན་དཔག་བསམ་གྱི་ཤིང་གི་སྡོང་པོ་ཡི་ཐོག་ཏུ་ཡོད་རེད། ད་ལྟ་དེ་བསྐྱེད་པ་ཡིན་ན་སེང་གེའི་ཁྲི་ཡི་སྟེང་དུ་ཡོད་རེད་བ། དེ་ཡི་མདུན་དེ་ན་ཁྲུས་ཁང་གྲུ་བཞི་པ་ཅིག། གྲུ་བཞི་སྒོ་བཞི་ཡོད་ཁེ། སྒོ་ལ་མུ་ཏིག་གི་བླ་རེ་ལ་སོགས་པ་དེ་ཚོ་ཡོད་ཁེ། ཐེམ་སྐས་བཻ་ཌཱུ་རྱ་གི་ཐེམ་སྐས་བཞི། སོང་སོང་མ། བོགས་རྒྱུ་ཡོད་ཁེ། གཡོ་ཡེ་ལས་ཐོག་ཟེར་གྱི་ནི་ཚོགས་ཞིང་རྣམས་ཀྱི་ན་བཟའ་དེ་ཚོ་ཡ་སྐྱེས་ས་ཡོད་ཁེ། འོ་དེ་འདྲ་བྱེད་བྱེད་ནས་ནི།

འོ་དེ་འདྲ་བྱས་ཁྲུས་གསོལ་བྱས། ཁྲུས་གསོལ་ཁྲི་ཚོ་ཁ་བྱས་ཚར་སོང་ད་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་གང་ག་ཁྲུས་གསོལ་བྱས་ཚར་སོང་ན། དེ་དག་སྐུ་ལ་མཚུངས་པ་མེད་པའི་གོས། དེ་ནས་སྐུ་ཕྱིས། སྐུ་ང་རང་ཚོ་ལུས་ལ་ཕྱིས་དགོས་རེད་མ་གཏོགས། སངས་རྒྱས་ཀྱི་སྐུ་ལ་ཕྱིས་ཡས་ཡོད་མ་རེད་སངས་རྒྱས་ཀྱི་སྐུ་ལ་ཕྱིས་པ་ལ་བརྟེན་ནས་ང་རང་ཚོ་ལུས་ཀྱི་དྲི་མ་དག་ཡས་ཆེད་དུ་དེ་ཕྱིས། ཨོཾ་ཧཱུཾ་ཏྲཱཾ་ཧྲཱིཿ་ཨཱཿ་ཟེར་བྱས་ནི་གནས་ལྔ་ལ་རེག་བྱས་ནས། ཨོཾ་ཟེར་དེ་སྤྱི་བོ་བྱས་ཧཱུཾ་ཟེར་དེ། དེ་ནས་སྙིང་ག་བྱས།

ཁྲོ་བོ་གི་རྣམ་པ་ཅན་དེ་ཚོ་ཡིན་ན་སྟོད་གཡོགས་དང་སྨད་གཡོགས་ལ་སོགས་པ། ཡང་ན་རུས་པའི་རྒྱན་ལ་སོགས་པ་དེ་ཚོ་ཕུལ། སོ་སོ་སོ་སོའི་དང་མི་འདྲ་མི་འདྲ། དེ་ནི་ཚོགས་ཞིང་གི་ནང་ལ་ཞེ་དྲག་ཡོད་རེད་པ། ཆས་མི་འདྲ་མང་པོ་ཞིག་ཡོད་རེད་པ། དེ་ལྷག་པར་དུ་ཡང་རྒྱལ་བ་འབྲོང་སྟོན་པ། རྒྱལ་བ་འབྲོམ་སྟོན་པ་ཡིན་ན་ནི་གཡི་པགས་ཀྱི་པགས་ཚག་ཅིག་ཕུལ་དགོས་རེད། གཡི་པགས་ཀྱི། གཡི་པགས་ཀྱི་པགས་ཚག་ཨ་ནི་ཕྱི་ལོགས་ལ་རྒྱབ་ཤ་དཀར་པོ་རྒྱག་བཞག་གི། ཨོ་དེ་འདྲ་ཅིག་ཕུལ་བྱས་ནས་ནི་སྐུ་རགས་དེ་ཡིན་ན་བས་སྐུ་རགས་ཐུགས་སུ། སྐུ་རགས་དྲུག་ཐུགས། སྐོར་ཐུབ་མཁན་ཅིག། རིང་པོ་བྱས་ནི་དྲུག། སྐོར་ར་དྲུག་རྒྱག་ཐུབ་མཁན་ཅིག། འོ་དེ་འདྲ་ཅིག་ཕུལ་དགོས་རེད། དེ་ཕུལ་དེ་རྟེན་འབྲེལ་བྱས་ནས་ཆགས་པ་ཅིག་ཡོད། ད་ལྟ་ལམ་རིམ་ཚོགས་ཞིང་སྒོ་མའི་ལ་སོགས་པ་ཚང་མ་དང་ཆེད་གཙོ་བོ་གཙོ་བོ་དེ་རྒྱལ་བ་འབྲོང་སྟོན་པ། གཙོ་བོ་དེ་བྱེད་སྒྲུབ་པ་རྒྱལ་བ་འབྲོམ་སྟོན་པ་ལ་དམིགས་བྱས། རྒྱལ་བ་འབྲོམ་སྟོན་པ་དེ་རྒྱ་ཆེན་སྤྱོད་བརྒྱུད་བླ་མ་ནང་ལ་ཡོད་རེད་ཟབ་མོ་ལྟ་བརྒྱུད་བླ་མ་ནང་ལ་ཡོད་རེད་གཉིས་ཡོད་རེད།

སྤྲིན་གྱི་ཕུང་པོ་ཡིན་ནོ་ཅོག་ཡོད་སོང་སོགས་སྒྲ་མི་སྐྱེ་བ་དང་ཚོགས་ཞིང་གང་ལས་ལྐུགས་ཆོག་མ་རེད། འོ་དེ་ཚོ་བྱས་བྱས་ནི། ཕྱག་འཚལ་ཡན་ལག་དེ་བྱེད། ཡང་ཉམས་ལོང་མ་ཁྲེལ་ཡིན་ན་བཟང་སྤྱོད་དེ་འདོན་བྱས་ནི། ཇི་སྙེད་སུ་དག་ནི་མར་འདོན་བྱས་ནི། མར་བྱས་ལུས་དང་ངག་ཡིད་དང་བས་ཕྱག་བགྱི་འོ་ཟེར་དེ་བར་དུ་ལུས་ངག་ཡིད་གསུམ་གྱི་ཕྱག་འཚལ་རེ་རེ་ནི་བྱེད། ཡང་ན་མེ་ཏོག་དམ་པ་ཕྲེང་བ་དམ་པ་དང་ཟེར་དེ་ཀུན་ལ། མཆོད་པའི་ཡན་ལག་ཟེར་དེ་རེད་པ་མཆོད་པའི་ཡན་ལག། ཕྱག་འཚལ་བའི་ཡན་ལག་མཆོད་པའི་ཡན་ལག། ཕྱག་འཚལ་བའི་ཡན་ལག་དེ་ག་ཚོད་སྐྱེ་དེ་ཡུད་ཙམ་ཞིག་ལག་པ་གཉིས་ཐལ་མོ་སྦྱར་དགོས་རེད། བླ་མ་མཆོད་པ་འདོན་པ་ཡིན་ན་འདྲ། བཟང་སྤྱོད་འདོན་པ་ཡིན་ན་འདྲ། ད་ལྟ་དེ། བདུད་རྩི་སྙིང་པོ་གི་སྦྱོར་ཆོས་དེ་འདོན་པ་ཡིན་ན་འདྲ། ལག་པ་གཉིས་ཐལ་མོ་སྦྱར་བ་ཡིན་ན་ང་རང་ཚོ་ལུས་ཀྱི་ཕྱག་འཚལ་གོ་ཆོད་འགྲོ་རེད། ངག་གིས་ཚོགས་ཞིང་གི་བསྟོད་དབྱངས་བརྗོད་པ་དེ་རེད་པ། ཚོགས་ཞིང་རྣམ་ཚོ་གི་བསྟོད་དབྱངས་བརྗོད་པ་དེ་ངག་གི་ཕྱག་འཚལ། ཡིད་དང་བ་འདྲེན་པ་དེ་ཡིན་ན་ཡིད་ཀྱི་ཕྱག་འཚལ་ལུས་ངག་ཡིད་གསུམ་ལྷན་ཅིག་ཏུ་ཕྱག་འཚལ་བྱས་ནས་ལག་པ་ཐལ་མོ་སྦྱར།

དེ་བྱས་ཏེ། ཡིད་ཀྱིས་མི་བྱེད་དེ་ཕྱག་ཐལ་མོ་སྦྱར་གི་དོན། ཨེ་ཁྱེད་རང་ཚོ་ལག་པ་གཉིས་ཡར་བཀྱག་ཐུབ་ཀྱི་མི་འདུག་ཨེ་སི་དེ་འདྲ་ག་གནང་གི་འདུག་ཕྱི་ལ་ང་རང་ཚོ་ལག་པ་གཉིས་ཡར་བཀྱག་འདུག་ཟེར་དུས་ཕན་ཡོན་ཆེན་པོ་ཞེ་དྲག་ཡོད་རེད། ལག་པ་གཉིས་ཐལ་མོ་སྦྱར་ནས་ཡར་ལངས་ནས་ཕྱག་འཚལ་མ་ཐུབ་ན་ཡང་ལག་པ་གཉིས་ཐལ་མོ་སྦྱར་ཐུབ་ཀྱི་རེད་བ། དེ་ཕྱག་འཚལ་བ་ཡིན་ན་དོན་དེ་ཀོ་ལ་ཡིད་མི་བྱེད་ལག་པ་གཉིས་ཐལ་མོ་སྦྱར་བྱས་ནས། དེ་ནས། འདོན་པའི་ཡིན་ན་ལུས་ངག་ཡིད་གསུམ་གྱི་ཕྱག་དུ་ཡོད་ནས་ཕྱག་འཚལ་འགྲུབ་བོ། ལུས་ཀྱི་ཕྱག་ངག་གི་ཕྱག་ཡིད་ཀྱི་ཕྱག་ཟེར། ལུས་དང་ངག་ཡིད་དང་བས་ཕྱག་བགྱིའོ་ཟེར་དང་བ་ངོ། ཨོ་དེ་ཡི་ས་ལུས་ངག་ཡིད་གསུམ་གྱི་སྒོ་ནས་ཕྱག་འཚལ་བ་ཡིན་ན་ནི་ཕན་ཡོན་ཆེན་པོ་དེ་ཙམ་གྱིས་ཡོང་གི་རེད་བ། ཕྱག་འཚལ་བ་ཡིན་ན། ཨོ་དེ་ཡི་སྐབས་སུ་བཟང་སྤྱོད་ཁ་ཐུག་ཏུ་སྣང་ནས་ལུས་རེ་རེ་ལ་མགོ་དཔག་ཏུ་མེད་པར་སྤྲུལ། མགོ་རེ་རེ་ལ་ཁ་དཔག་ཏུ་མེད་པར་སྤྲུལ་ཟེར་གྱི་ཡོད་རེད་བ། དེ་བླ་མའི་མན་ངག་བྱས་པ་ཡིན་ན་ང་རང་ཚོ་གསང་ལུང་དོང་དུ་ཕྱག་འཚལ་ཏེ་ཤར་པའི་ཡིད་ལ་ཁ་ཐུག་ད་ག་རེ་ལ་ད་ལྟ་ཕྱག་འཚལ་ཏེ་ད་ག་རེ། ང་རང་ཚོ་སྐྱེ་བ་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་སྐྱེ་བ་གྲངས་མེད་བླངས་ཚར་བ། སྐྱེ་བ་གྲངས་ཀ་ཁྱོན་ཡོད་མ་རེད་བ། བ་སྐྱེ་བ་གྲངས་ཀ་མེད་པ་ཡིན་ཙང་སྐྱེ་བ་ཚང་མ་དང་ཀྱང་རང་གི་སྐྱེ་བ་རེད་འདོད་རུང་བ་དེ་ཚང་མ་དང་ཀྱི་སྨྲ་ཞིག་དོན་གོ་བ་མི་ཡི་རྣམ་པ་བྱས་ཕྱག་འཚལ་བ་ཡིན་ན་ང་ཚོ་ཕྱག་གཅིག་འཚལ་ཏེ་གོ་ལ་ཕྱག་གྲངས་མེད་འཚལ་ཡ་གི་ཕན་ཡོན་ཡོང་གི་རེད། རང་གི་སྐྱེ་བ་སྐྱོང་རྒྱུ་རེད་འདོད་རུང་བ་འོ་དེ་འདྲ་ཅིག་བྱས་པ་ཡིན་ན་དེ་ཡང་ཕན་ཡོན་དཔག་ཏུ་མེད་པ་ཡོང་གི་རེད། དེ་བླ་མའི་མན་ངག་ཡིན་ཟེར་དེ་འདྲ་གསུངས་ཡོང། བཟང་སྤྱོད་ཁོ་རང་བྱེད་ཀྱི་ཡིན་ན། དབྱངས་ཀྱི་ཡན་ལག་རྒྱ་མཚོའི་སྒྲ་ཀུན་གྱིས་ཟེར་དུའང་དེ་འདྲ་ཡིན་ཙང་དབྱངས་ཀྱི་ཡན་ལག་ཟེར་དེ་ལྕེ་ལ་ཟེར་གི་རེད་ལྕེ་དཔག་ཏུ་མེད་པ་སྤྲུལ་ཟེར། ལྕེ་དཔག་ཏུ་མེད་པ་སྤྲུལ་ཟེར་དེ་ང་རང་ཚོ་ལྕེ་དཔག་ཏུ་མེད་པ་སྤྲུལ་ཡས་མེད་ཟེར་ཚ་ཏོག་ཙི་དཀའ་ལས་ཁག་ཡོད་རེད་བ་ས་རང་གི་སྐྱེ་བ་སྔ་མ་ཡོད་པ་དེ་ང་རང་ཚོ་ཧ་གོ་གི་རེད་བ་སྐྱེ་བ་སྔ་མ་ཡོད་པ་ཡིན་ཙང་སྐྱེ་བ་སྔ་མ་གྲངས་མེད་རེད་བ་གྲངས་མེད་པ་དེ་ཚོ་སྒང་ག་མིའི་ལུས་རྟེན་རྣམ་པ་ཞིག་བྱེད་ཅིང་ཕྱག་འཚལ་བ་ན་ཕན་ཡོན་ཆེན་པོ་ཞེ་དྲག་ཡོང་གི་རེད་ཕྱག་འཚལ་ལ་བརྐྱང་ཕྱག་ཟེར་མཁན་གཅིག། བསྐུམ་ཕྱག་ཟེར་མཁན་གཅིག། ཡང་དག་ན་ཡིད་ཆེས་ནི་མ་འདྲེས་ནས་ཕྱག་ཐལ་མོ་སྦྱར་བ། ལག་པ་ཡར་གཅིག་བཀྱག་པ་ཡིན་ནའི་ཕྱག་ཟེར་མཁན་དེ་གསང་བ་ཐོགས་ཀྱི་ལུས་ཀྱི་ཕྱག་ཟེར་མཁན། ངག་གི་ཕྱག་ཟེར་མཁན་དེ་བསྟོད་པ་ཕུལ་ཏེ། ཡིད་ཀྱི་ཕྱག་ཟེར་མཁན་དེ་སེམས་ལ་དང་བ་འདྲེན་པས། བྱས་ནས་དད་པ་བསྐྱེད་དེ་ཡིད་ཀྱིས་ཕྱག་བསྲིངས། ལག་ཏུ་བྱིན་ནས་བརྐྱང་ཕྱག་ཟེར་མཁན་དེ་ངག་གསོལ་བ། སྡོང་པོ་བཀོད་པའི་མདོ་ལས་གསུངས་པ་རེད་གཞོན་ནུ་ནོར་བཟང། གཞོན་ནུ་ནོར་བཟང་གི་རྣམ་ཐར་ནས་གསུངས་པ་རེད། བོད་ལ་ཡིན་ནའི་ངག་གསོལ་བ། པཎ་ཆེན་ནཱ་རོ་པའི་ཕྱག་བཞེས་བྱེད་བྱས་ནས་མར་པ་ལོ་ཙཱ་བ། སློབ་རྒྱུད་ཐོག་བསྐྱེད་པ་དེ་བརྐྱང་ཕྱག་དེ་འཚལ་ཡས་དེ་ཞེ་དྲག་པས་དེ་ཡོད་རེད། དར་སོ་ཆེན་པོ་ཡོད་རེད་སྔ་མ་རྗེ་བཙུན་མི་ལ་དེ་སྟོང་དུ་དབང། ཡུམ་བདག་མེད་མ་གི། མར་པ་ལོ་ཙཱ་བ་གཉིས་ཏག་ཤ་ཏག་སྟོང་ཆེན་ནི་དག་པས་སྤུ་གུ་དེ་དག་བསད་པ། བླ་མ་གིས་བསད་དུ་མེད་ང་ནི་ཆོས་ནི་རག་མི་འདུག་དེ་ལས་ང་ཡི་ཡི་གེ་གཅིག། བླ་མ་ལ་ཡི་གེ་གཅིག་རྐུ་མ་རྐུ་བ་བྱས་ནས་གཏོང་གི་ཡིན། ཡི་གེ་གཅིག་བཟོས་ཡི་གེ་རྫུས་མ་གཅིག་བཟོས། མར་པ་ལོ་ཙཱ་བ་ཁོ་རང་རང་གིས་བྲིས་པའི་བཟོ་ལྟ་འདྲ་གཅིག་ཡུམ་བདག་མེད་མས་གཅིག་བཟོས། ཨ། ང་ད་ལྟ་ལས་ཀ་ཆེན་པོ་ཞེ་དྲག་ཡོད་ཙང་སློབ་མ་དེ་ལ་ཆོས་སྟོན་ལོང་མི་འདུག་ཁྱེད་རང་གིས་ང་ཡི་སློབ་མ་དེ་ཆོས་ཡག་པོ་ཅིག་སྟོན་ཤོག་ཟེར་ནས་རྔོག་ཆོས་སྐུ་རྡོ་རྗེའི་སྐུ་མདུན་བཏང་པ་རེད་བ། བཏང་བྱས་ནས་ནི། མི་ལ་དང། ཡང་བདག་མེད་མ་གཉིས་པོ་དེ་ཁ་སྒྲིག་པའི་ས་རེད་ཁོ་གཉིས་ཁ་སྒྲིག་བྱས་དུས་སུ་སྟོང་ནས། ནི་ཐུགས་དམ་པདྨ་རཱ་ག་ཟེར་མཁན་དེ་ལག་རྟགས་ལ་བརྐུས་བྱས། ཐུགས་དམ་པདྨ་རཱ་ག་ལག་རྟགས་བརྐུས་བྱས་ནས། ཨ་ནི་རྗེ་བཙུན་མི་ལ་ཡིས་ད།

བླ་མའི་བཀའ་མ་བཅག་ཅིག་དགོས་རེད། བླ་མས་གནང་བ་ཐོབ་སོང་ན་དེ་འགྲིག་གི་མ་གཏོགས་བླ་མས་གནང་བ་མ་ཐོབ་ན་སོ་སོ་ཞུབ་བྱེད་ཀྱི་ཡོད་དོ་དོ་བྱེད་པ་ཡིན་ན་ཡང་ཡང་སྐད་སྐད་ཡང་མ་རེད། ཨ་ད་སུ་བྱེད། ཨ་ད་སུ་བྱེད་ནས་ནི་ང་ཚོ་བརྐྱངས་ཕྱག་ཟེར་མཁན་དེ། པཎ་ཆེན་ནཱ་རོ་པ་གྱི་ཕྱག་བཞེས་དེ་ལ་དུས་སུ་གནང་གི་ཡིན་པ་རེད། གཙོ་བོ་གསུང་ཡ་དེ་ཡིན་ན་ལྕམ་དྲལ་དེ་ཀྱི་སྡོང་པོ་བཀོད་པའི་མདོ་གཞོན་ནུ་ནོར་བཟང་གི་རྣམ་ཐར་དེ་ནང་ལ་དེ་གསུངས་པ་རེད། དེ་འདྲ་རེད། བསྐུམ་ཕྱག་ཟེར་མཁན་དེ་ཡན་ལག་ལྔ་ཕྱག་འཚལ་བ་ཟེར། ད་བརྐྱངས་ཕྱག་འཚལ་མི་ཐུབ་ན་ཡན་ལག་ལྔ་ས་ལ་རེག་པའི་སྒོ་ནས་ཕྱག་འཚལ། ཕྱག་འཚལ་དུས་སྐབས་ལ་ང་རང་ཚོ་ཡིད་ཀྱིས་མི་བྱེད་དཔྲལ་མགོ་ས་ལ་རེག་པ་གཅིག་པུར་མར་སྒུར་ཙམ་སྒུར་ཙམ་བྱེད་པ་ཡིན་ན་ཚེ་ཕྱི་མ་ལ་སེམས་ཅན་མར་སྒུར་སྒུར་བྱེད་མཁན་དེ་འདྲ་ལ་སྐྱེ་བ་ལེན་གི་རེད། ང་རང་ཚོ་དེ་རིང་སང་ཡང་མང་ཆེ་བ་ནི་ཕྱག་འཚལ་དགོས་ཡོད་ཅེས་ལ་ཕྱག་འཚལ་མི་ཤེས་པའི། ཕན་ཡོན་རྒྱུ་མེད་པའི་སྒང་ལ་དེ་ལ་སྡིག་པ་མང་པོ་བྱས་བསགས་ཀྱི་འདུག་དེ་མང་པོ་བྱས་དེ་མི་ཤེས་པ་རེད་བ།

དཔེ་དགོས་ས་ལས་མ་བཞག་ན་འགྲིག་གི་མ་རེད། ཡང་ཕྱག་བཙལ་ནས་སྐད་ཆ་སྐད་ཆ་ཕྱག་སྦོམ་སྟོན་ས་སྐད་དེ་ཚོ་ཨ་ནི་ཐང་ཆེན་ཚ་ཆོད་ཀྱི་ནི་མ་ཉན་དེ་ནི་ཡར་མར་ལོངས་ཀྱི་ཉེས་སུ་གྱུར་འདུག་འདུག། ཕག་ལྟ་ཚོས་ལྟ་བྱེད་དེ་ཁྱེད་རང་འདི་འདྲ་མ་ཉན། དེ་འདྲ་བྱས་པ་ཡིན་ན་འབྲུ་སེམས་ཅན་འབྲུ་དང་སྡེ་པ་ར་ཉག་འདྲ་མི་འདུག་དེ་ཚོས་སྐྱོ་བ་ལེན་གི་རེད། དེ་འདྲ་བྱེད་ཆོས་མ་རེད། མ་ཆག་དེ་དཔེ་དགོས་ས་ལས་ཐོག་བཙལ་སོང་ན་སྐྱོ་ཁོ་སྐྱོ་ཁོ་ཡར་ལོངས་དགོས་རེད། ཉེས་སུ་འཇོག་དགོས་བྱུང་སོང་ན་ཨ་ནི་པར་ར་བཞག་ཅེས་ལན་དུ་མར་བསྡད་ཉེས་སུ་འཇོག་ནི་མ་གཏོགས་མར་ཉལ་བྱས་ནས་ངལ་གསོ་རྒྱག་དེ་ནི་ཡག་པོ་མེད་པ་རེད། ས་ཡར་ལངས་དུས་སྐབས་ལ་ཁ་ཐུག་ཁོ་རང་ཡར་ལངས་བྱས་ནས་ནི། ལག་པ་ཐལ་མོ་དེ་སྤྱི་བོ་ལ་གཅིག་བཞག་དུས་སྐབས་ལ་སངས་རྒྱས་ཀྱི་གཙུག་ཏོར་འགྲུབ་ཡས་ཀྱི། བག་ཆགས་བཞག་དགོས་རེད། དེ་ཁ་ཐུག་དེ་སྨིན་མཚམས་ཁ་ཐུག་དེ་ལག་པ་ཐལ་མོ་བཞག་པ་ཡིན་ན་སངས་རྒྱས་ཀྱི་མཛོད་སྤུ་འགྲུབ་ཡས་ཀྱི་བག་ཆགས་བཞག་གི་རེད། མགྲིན་པ་ཁ་ཐུག་དེ་ལག་པ་ཐལ་མོ་བཞག་པ་ཡིན་ན་གསུང་ཚངས་པའི་དབྱངས་འགྲུབ་ཡས་ཀྱི་བག་ཆགས་བཞག་གི་རེད། སྙིང་ག་ཁ་ཐུག་ཐལ་མོ་བཞག་པ་ཡིན་ན་སངས་རྒྱས་ཀྱི་ཐུགས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་འགྲུབ་ཡས། ཨའོ། བག་ཆགས་དེ་བཞག་གི་རེད། ཨོ་ཏུ་ཅག་ཅེས་ནི་ལས་མ་གསུངས། གལ་སྲིད་དེ་མ་ཐུབ་ན་ཡང་ནི་སྤྱི་བོ་གཅིག་མགྲིན་པ་གཅིག་སྙིང་ག་གཅིག་བྱེད་པ་ཡིན་ན་སྐུ་དང་གསུང་དང་ཐུགས་བསྲེས་ཏེ། ཨོ་དེ་འགྲུབ་ཡས་ཀྱི་བག་ཆགས། ཨའོ་དེ་འདྲ་བྱ་ཡ་ཡོད། དེ་ལྟར་ཡིད་ཀྱིས་མི་བྱེད། ཡང་ནི་ལག་པ་དེ་ཐིག་ཐིག་ཅིག་མར་བཞག། ཡང་ནི་ཕྱག་འཚལ་འཚལ་དཔྲལ་མགོ་ས་ལ་རེག་པར་བྱས་ཡང་ནི་མགྱོགས་པོ་ཡར་ལངས། ཨའོ་དེ་འདྲ་བྱེད་པ་ཡིན་ན་ཕྱག་རེ་འཚལ་དུས་སྐབས་ལ་རང་གི་ལུས་ནོན་པའི་ས་འོག།

བདག་པོས་བཟུང་བ་མ་བཟུང་བ་ཚང་མ་བཏང་ཅིང་རང་གི་བློས་བླངས་བྱས་ནས་ཡར་ཕུལ་ན་འགྲིག་པ་རེད། ད་ལྟ་ང་རང་ཚོ་བདུད་རྩི་སྙིང་པོ་གི་མཆོད་པ་ཕུལ་ཡས་དེ་བླ་མ་མཆོད་པ་མཆོད་པ་དང་གཅིག་པ་བྱེད་ཅེས་ནས་སྔགས་དང་འབྲེལ་བའི་སྒོ་ནས་ཕུལ་འདུག་ཨང་ད་ལྟ་བཟང་སྤྱོད་ནང་ཡོད་ཡས་དེ་ཡིན་ན་མདོ་རྐྱང་པ་དང་འབྲེལ་བའི་སྒོ་ནས་ཕུལ་ཡོད་ཅིང། མེ་ཏོག་དམ་པ་ཕྲེང་བ་དམ་པ་དང་སིལ་སྙན་སོགས་ཟེར་ནས་བླ་ན་ཡོད་པའི་མཆོད་པ་དང་བླ་ན་མེད་པའི་མཆོད་པ་ཟེར། ད་མེ་ཏོག་ཕུལ་ཡས་དང་བདུག་སྤོས་ཕུལ་ཡས་དང་གདུགས་ཕུལ་ཡས་དང། དེ་ནས་དྲི་ཕུལ་ཡས་ལ་སོགས་པ་དང།

ནས་སྦྱང་བྱས་ནས། དེ་བ་ཚ་བ་ལ་བཅོས་བྱས་ནས་ཨེ་ན་སོ། གཙུག་ལག་ཁང་ནས་ཡར་སྐྱེལ་བཞག་ན་ལྷགས་པ་བརྒྱབ་སྟེ་དགུ་ལ་དྲི་དེ་གཙུག་ལག་ཁང་གཙང་མ་ཐམས་ཅད་ལ་དྲི་བཟང་པོ་གིས་ཁྱབ་ཏུ་གྱིས། མ་ལ་ཡ་ཡི་ཙན་དན་དྲི་ལ་སོ་སོའི་ཆུའི་བ་ངང་བསགས། འོ་དེ་གཟུགས་རྟགས་གྲུམ་དེ་འདྲ། འོ་དེ་འདྲའི་བས་དྲི་བཟང་པོ་དེ་འདྲ་ཁྱབ་ཏུ་གྱིས་དེ་ལ་ཕྱེ་མ་ཕུར་མ་རི་རབ་མཉམ་པ་དང་ཟེར། ད་ལྟ་ང་རང་ཚོ་རྒྱལ་མཚན་ཟེར་ནི་དེ་ཡིན་པ་རེད། འོ་དེ་འདྲ་དེ་ཚོ་དྲངས་དེ་ལ་བླ་ན་ཡོད་པའི་མཆོད་པ་ཟེར། ན་བཟའ་དམ་པ་ཕུལ།

བ་དུ་སུ་དྲངས་ཏེ་ང་ཚོ་ཡུམ་གྱི་གླེང་གཞི་ན་ཡོར་བ། བཅོམ་ལྡན་འདས་ཤཱཀྱ་ཐུབ་པ་ནི་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་བྱ་རྒོད་ཕུང་པོ་རི་ལ་གསུངས་པའི་སྐབས་ལ་སངས་རྒྱས་ཀྱི་ཞིང་ཁམས་ཚང་མ་དང་བཅས་ཏེ་ཡང་ན་བྱང་ཆུབ་སེམས་དཔའ་ཚོས་མེ་ཏོག་འཁྱེར་ནས་སངས་རྒྱས་ཀྱི་རྒྱལ་བ་ཤཱཀྱ་ཐུབ་པ་སྐུ་མདུན་ལ་མེ་ཏོག་འབུལ་ག་ཡོང། ཡང་ན་གདམས་ངག་ཉན་ཁ་ཡོང་གི་དེ་འདྲ་འདུག་བ། འོ་དེ་ནང་བཞིན་བཅས་བྱས་ནས་བྱང་ཆུབ་སེམས་དཔའ་ཚོས་དེ་འདྲ་བྱས་ཏེ་བླ་ན་མེད་པའི་མཆོད་པ་ཟེར་ནི་དེ་རེད་ཀུན་ཏུ་བཟང་པོའི་མཆོད་པས། ད་ང་རང་ཚོ་སོ་སོའི་སྤྱི་བོ་ལ་བླ་ན་མེད་པའི་མཆོད་པ་ཕུལ་ཡས་ཡོད་རེད་ཟེར་ན་ཕུལ་ཡས་ཏན་ཏན་ཡོད་རེད། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཡིན་ན་བླ་ན་མེད་པའི་མཆོད་པ་རེད། སེམས་བསྐྱེད་བསྐྱེད་ཐུབ་པ་ཡིན་ན་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཐུབ་པ་ཡིན་ན་བླ་ན་མེད་པའི་མཆོད་པ་ཟེར་ནི་དེ་རེད། འོ་དེ་བྱུང་བ་ཡིན་ན་དེ་ནས་མཆོད་པ་མཆོད་པ་ཟེར་དེ་ག་རེ་རེད་ཟེར་ན་ཡུལ་གོང་མ་མཉེས་པ་དེ་ལ་མཆོད་པ་ཟེར་གི་འདུག་བ་པཱུ་ཛ་ཟེར་གི་འདུག་བ་མཆོད་པ་ལ་པཱུ་ཛ་པཱུ་ཛ་ཟེར་གི་འདུག་བ། པཱུ་ཛ་ཟེར་དགོས་ཡས་ག་རེ་ཟེར་ན། པཱུ་ཛ་ཟེར་བའི་ཚིག་དེ་ལེགས་སྦྱར་གྱི་སྐད་རེད་བ་ང་རང་ཚོ་བོད་སྐད་ལ་ཚུར་བསྒྱུར་ན་གོང་མ་མཉེས་པ་ཟེར་གོང་མའི་ཐུགས་མཉེས་པ་ཟེར། ད་ང་རང་ཚོ་ཁྲ་ས་སྣག་ས་བྱེད་བྱེད་ནས་མཆོད་པ་ཕུལ་བཞག་གི་དེ་གོང་མ་མཉེས་ཡ་ཡོད་མ་རེད་བ། ཕྲུ་གུ་གཅིག་ཨ་མ་ཅིག་ལ་ཕྲུ་གུ་གཅིག་ཡོད་ཡིན་ན་ཕྲུ་གུ་དེ་བསད་ཨ་མ་ལ་ཁ་ལག་གཏོང་བ་ཡིན་ན་ཨ་མ་དེ་ཞིམ་པོ་ཡོང་གི་མ་རེད་ལ་ཨ་མ་དེ་སེའི་དགའ་ཅི་ཕ་ཟེར་བཞག་བྱེད་ནས་སེམས་སྐྱོ་བོ་རེད་བ། བྱས་ཙང་ང་རང་ཚོ་སེམས་ཅན་ལ་གནོད་བྱེད་ཀྱི་བྱེད་ཀྱི་བྱས།

དེ་འདྲ་ཡིན་ས་སྡེ་པའི་རྒྱུད་ལ་མེད་པ་ཅན་ནི་གསང་བ་ཅན་ནི་སོ་སོར་ཤེས་ཐུབ་པ་ཡིན་ན་ཤེས་རྟགས་ཟེར་བ་ནི། བླ་མ་དཀོན་མཆོག་ལ་གསོལ་བ་མ་ཐོབ་ནས་འདི་ཀར་གད་ཁའི་མ་བྱས་ནས་ཀོ་བདེ་འགྲོས་དེ་བྱེད་ཀྱི་རེད། འཕོ་བ་སྦྱོར་རེས་བྱེད་ས་ནས་མ་བྱུང་ནས་འདི་ཀར་སོ་སོར་སྡེ་པ་མེད་པ་ཡིན་ན། སྡེ་པ་ཡོད་པ་ཡིན་ན་འཕོ་བ་སྦྱོར་ནས་བདེ་འགྲོ་ནས་བྱེད་ཡ་ཅང་ཅང་ཁག་པོ་ཁག་པོ་རེད། འཕོ་བ་གིས་སྐེ་ནས་ཡར་འཐེན་པ་ཡིན་ནའི་ཁོ་སྡིག་པ་གིས་རྐང་པ་ནས་མར་འཐེན་འགྲོ་གི་རེད་བ། དེ་མ་མར་འཐེན་འགྲོ་ཡིན་ཙང་ཁག་པོ་ཁག་པོ་རེད་ཆུ་ལ་སྡིག་པ་བཤགས་ཡ་དེ་ཡིན་ན་ཧང་ཤ་ནི་ང་ཚོ་གལ་ཆེན་པོ་ཡིན་ན་ནི་ཆེན་པོ་དེ་རེད། དཔེར་ན་ཀུན་མཁྱེན་འཇམ་དབྱངས་བཞད་པ། འབྲས་སྤུངས་ནས་སློབ་གཉེར་བྱེད་དུས་གྲྭ་པ་བཀྲ་ཆེ་ཡིན་པའི་སྐབས་ལ། ཆོས་རར་གྱི་བར་ཡོངས་རྫོགས་གོང་ཁ་ལ་ཕྱག་འཚལ་བྱས་ནས་སྡིག་པ་བཤགས་ལྟུང་བཤགས་སྟོང་འདྲེས་ཡོད་དགོས་ནས་ཕྱག་འཚལ་ཡོད་སྐོར། བཤགས་ཟེར་བ་དེ་ཚོ་གའི་ཡང་ད་རེས་སོང་ནས་སློབ་གཉེར་བྱེད་པའི་དུས་རེད་ཨ་ལས་དཔེ་ཆ་ཡག་པོ་ཅིག་བལྟ། རྗེས་མར་སློབ་གཉེར་བྱས་ནས་དགེ་བཤེས་བཏང་ཚར་སོང་ན་ད་ནི། ཕྱག་འཚལ་སྐུ་མཆོག་དེ་ཚོ་བྱས་ནས་འགྲིག་གི་རེད་ཟེར་ཏེ། ཀུན་མཁྱེན་འཇམ་དབྱངས་བཞད་པ་དེས་གསུངས་སྐོར་ང་ད་ལྟ་དཔེ་ཆ་མི་ཤེས་ཡ་དེ་ཨ་ལས་བཤགས་པ་མ་བྱས་དེ་ལས་ལྟུང་བཤགས་བཤགས་པ་བྱས་པ་ཡིན་ན་ང་དཔེ་ཆ་མགྱོགས་པོ་ཞིག་ཤེས་ཀྱི་རེད་ཟེར་ན། བར་བར་སློབ་གཉེར་བྱེད་དགོས་ཀྱི་ཡོད་ཁྱོད་རང་རྣམས་ཕལ་ཆེར་དཔེ་ཆ་ཕྱག་འཚལ་གི་ཟེར་གི་བྱས་འོ་དེ་ཚོ་ཞིག་གནང་སྐོར། ང་རང་ཚོ་ཡིན་ན་སྡིག་པ་བཤགས་ཡ་དེ་ཡིན་ན་གལ་ཆེན་པོ་རེད།

སྡིག་པ་བྱེད་བཞག་བྱས་ཏེ་སེམས་ལ་ཡར་དྲན་པར་བྱེད་ཅེ་ན་དེ་ལ་འགྱོད་པ་བྱེད་མི་ཆོག། རང་ཚོ་མི་གཅིག་དུག་ཅིག་ཟ་བ་ཡིན་ན། དུག་དེ་ཁ་ན་འགྲོ་ཚར་སོང་ན་ཞེད་སྣང་ཞེ་དྲག་ཡོང་གི་རེད་པ་ད་ང་བྲིས་མ་སོ་ཁ་ལག་དེ་ཟ་ཚར་སོང་ང་དུག་དུག་ཟ་ཚར་བ་རེད་ནང་བཤད་ཟིན་ན་ང་དུག་དེ་མིད་ནས། ཨ་ང་ཤི་གི་རེད་ན་གི་རེད་བསམ་སོང་ན་མི་དེ་དངངས་སྐྲག་ཆེན་པོ་ཅིག་ཡོང་གི་རེད་པ་དེ་ཡི་ས་སྡིག་པ་དེ་སོ་སོ་ཡིས་བསགས་པ་དེ་ཤི་ཡི་བྱས་ན་དངངས་སྐྲག་ཆེན་པོ་བྱེད་ཅེ་ན་ཞེད་སྣང་བྱས་ཡོད་དེ་སྡིག་པ་ལ། སྡིག་པ་ལ་ཞེད་སྣང་མ་བྱས་ན་སྡིག་པ་དག་གི་མ་རེད།